ཨོས་ཏྲེ་ལི་ཡའི་བློན་ཆེན་ལྷན་ཚོགས་ཀྱིས་གཏན་འབེབས་གནང་བའི་སྨན་ཁབ་འཆར་གཞི་ཞིབ་ཕྲ་མི་མང་ལ་གསལ་བསྒྲགས་གནང་ཡོད་པ་དང་སྦྲགས། ད་ལྟའི་ཆར་ཏོག་ནད་ཁྱབ་ཆེ་ཤོས་ལོ་ན་གཞོན་པའི་ཁྲོད་དུ་ཡིན་པར་ངོས་འཛིན་བྱས་ཡོད་པ་རེད། དེ་ཡང་སྨན་ཁབ་འགྲེམས་སྤེལ་འཆར་གཞི་དེའི་བརྒྱུད། མི་མང་རྣམས་ལ་ལོ་མཇུག་བར་སྒོ་རྒྱག་དམ་དྲག་མེད་པར་འགྱུར་བའི་རེ་བ་ཞིག་སྤྲོད་ཡོད་པ་རེད། ཁ་གཏད་ཆབ་སྲིད་ཚོགས་པས་མི་མང་གི་ཁྲོད་དུ་སྨན་ཁབ་བརྒྱབ་པའི་སྐུ་དོད་སྒོར་སུམ་བརྒྱ་སྤྲོད་རྒྱུའི་བསམ་ཚུལ་ཞིག་བཏོན་ཡོད་ཀྱང་སྲིད་བློན་མོ་རི་སན་མཆོག་གིས་སྨན་ཁབ་ཀྱིས་སྲོག་སྐྱོབ་ཀྱི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་མི་མང་ཚོས་རང་བཞིན་གྱིས་འགན་བླངས་ནས་སྨན་ཁབ་རྒྱག་གི་ཡོད་པའི་ཡིད་ཆེས་ཡོད་ཅེས་ཁོང་གིས་གསུངས་དོན།
The world is in a serious battle. འཛམ་གླིང་ནང་ད་ཆ་ངོ་བོ་ཉིས་འགྱུར་གྱི་ཏོག་དབྱིབས་ནད་དུག Delta ཞེས་པ་དེ་ཁྱབ་གདལ་གྱི་རྐྱེན་པས་གནས་སྟངས་ཛ་དྲག་པས་ནད་དུག་དེར་གདོང་ལེན་རྒྱུན་རིང་བྱེད་དགོས་པ་ཆགས་ཡོད། དེ་ཡང Australia ནང་དེ་སྔོན་ནད་ཡམས་དེར་གདོང་ལེན་ནུས་ཤུགས་ཐོན་པ་བྱས་ཡོད་ཀྱང། ངོ་བོ་ཉིས་འགྱུར་གྱི་ཏོག་དབྱིབས་ནད་དུག Delta ཞེས་པ་དེ་ཁྱབ་གདལ་བྱུང་བའི་རྐྱེན་གྱིས། མི་འབོར་ས་ཡ་བཅུ་ལྷག་ཞིག་ཁྱིམ་སྡོད་བཀའ་རྒྱའི་འོག་གནས་དགོས་པས་སྤྱི་ཚོགས་ནང

Doherty ཞེས་པའི་ལྟེ་གནས་ཁང་གི་ཚན་རིག་དང་མཐུན་པའི་འཆར་གཞི་ལག་བསྟར་དེ་གཞུང་ལ་ལམ་སྟོན་བྱེད་ཀྱི་ཡོད་པ་རེད། ལྟེ་གནས་ཁང་དེས་ནད་དུག་ཁྱབ་ཆེན་བྱུང་ཚེ། མི་ག་ཚོད་ཙམ་ཞིག་གི་སྲོག་ཤོར་མིན་ཚོད་དཔག་བྱས་ཡོད་འདུག་པས། གལ་ཏེ་ཨོ་སྟྲེ་ལི་ཡའི་མི་འབོར་ཁྱོན་བསྡོམས་བརྒྱ་ཆ་ལྔ་བཅུ་ཙམ་ཞིག་སྨན་ཁབ་བརྒྱབ་ཟིན་པ་ཡིན་ན་ཡང། མི་དགུ་སྟོང་ཙམ་ནད་དེ་ལས་སྲོག་ཤོར་གྱི་ཡོད་པ་ཚོད་དཔག་བྱེད་ཀྱི་ཡོད་འདུག་ཡང་གལ་ཏེ་མི་བརྒྱ་ཆ་བརྒྱད་ཅུ་ཙམ་ཞིག་སྨན་ཁབ་བརྒྱབ་ཟིན་པ་ཡིན་ཚེ་མི་གཅིག་སྟོང་ཙམ་སྲོག་ཤོར་བའི་ཉེན་ཁ་ཡོད་པ་ཚོད་དཔག་བྱས་འདུག Doherty ལྟེ་གནས་ཁང་གི་སློབ་དཔོན Jodie McVernon ལགས་ཀྱིས་གཞུང་གི་དམིགས་ཡུལ་ལྟར་བསྒྲུབ་ཆེད་འབྱུང་རྒྱུའི་ཟླ་བའི་ནང་སྨན་ཁབ་ཐོན་ཁུངས་མང་རུ་བཏང་ཚེ་གཞོན་སྐྱེས་རྣམས་ལ་གང་མགྱོགས་སྨན་ཁབ་རྒྱག་དགོས་པ་གལ་ཆེ་ཞེས་ཁོང་གིས་གསུངས་དོན། ད་ལྟའི་ཆར་ནད་འབུ་ཁྱབ་གདལ་ཁྱབ་ཆེ་ཤོས་དེ་ལོ་ཉི་ཤུ་ནས་སུམ་ཅུ་སོ་དགུ་བར་ཅན་གྱི་ལོ་གཞོན་པ་རྣམས་ཡིན་པ་ཐོན་ཡོད། ཁོང་རྣམ་པས་རང་ཉིད་ཀྱི་ཕྲུ་གུ་དང་ཕ་མར་ནད་འབུ་དེ་འགོས་པའི་གནས་སྟངས་ཤིག་ཆགས་ཡོད་པས། ང་ཚོའི་གཞུང་གི་ངོས་ནས་སྡེ་ཚན་དེར་དམིགས་ནས་འཆར་གཞི་ལག་བསྟར་བྱེད་དགོས་པ་ལམ་སྟོན་བྱེད་ཀྱི་ཡོད།

འཆར་འགོད་དེར་གཞིགས་ན་གལ་ཏེ་མི་ལོ་ན་བཅུ་དྲུག་ཡན་ཅན་གྱི་མི་བརྒྱ་ཆ་བདུན་ཅུ་ཙམ་སྨན་ཁབ་བརྒྱབ་ཟིན་པ་ཡིན་ཚེ་སྒོ་རྒྱག་དམ་དྲག་དུས་ཡུན་ཐུང་བ་ཡོང་གི་ཡོད་པ་ཡིན་འདུག་སྐུ་ཞབས Josh Frydenberg མཆོག་གིས་གསུངས་དོན། གལ་ཏེ་ཨོ་སྟྲེ་ལི་ཡའི་ནང་ལོ་སྔོན་མ་སྤྱི་ཟླ་བརྒྱད་པའི་ནང Victoria ནང་སྒོ་རྒྱག་དམ་དྲག་རིམ་པ་བཞི་པ་བྱེད་པ་ལྟར་ཡིན་ཚེ་ང་ཚོའི་དཔལ་འབྱོར་ལས་བདུན་ཕྲག་རེར་སྒོར་ཁྲག་ཁྲིག་གསུམ་ཚེག་གཉིས་ཙམ་འགྲོ་སོང་ཡོང་གི་ཡོད། དེ་བཞིན་མི་འབོར་བརྒྱ་ཆ་ལྔ་བཅུ་ཙམ་གྱིས་སྨན་ཁབ་བརྒྱབ་གྲུབ་རྗེས་བདུན་ཕྲག་རེའི་འགྲོ་སོང་ཨོ་སྒོར་ས་ཡ་ལྔ་བརྒྱ་བདུན་ཅུ་ཙམ་དང་ཡང་མི་འབོར་བརྒྱ་ཆ་བརྒྱད་ཅུ་ཙམ་སྨན་ཁབ་བརྒྱབ་གྲུབ་རྗེས་བདུན་ཕྲག་རེའི་འགྲོ་སོང་སྒོར་ས་ཡ་བརྒྱ་དང་བཞི་བཅུ་ཙམ་ཡོད་པར་ཚོད་དཔག་བྱེད་ཀྱི་ཡོད་འདུག། དེ་ཡང་ཆབ་སྲིད་ཚོགས་པ་ཁྱད་མེད་ཀྱིས་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་སུ་སྨན་ཁབ་གང་མགྱོགས་རྒྱག་དགོས་པར་བློ་གཅིག་མཐུན་ཡིན་ན་ཡང་བསམ་ཚུལ་མི་འདྲ་བའི་ཆ་ཡང་ཡོད་འདུག་ངལ་རྩོལ་ཆབ་སྲིད་ཚོགས་པའི་མགོ་ཁྲིད་སྐུ་ཞབས་ཨན་ཐོ་ནི་ཨེལ་བྷ་ནི་ཟི་མཆོག་གིས་སྨན་ཁབ་རྒྱག་མཁན་མི་མང་ཚོར་དངུལ་སྤྲོད་དགོས་པའི་བསམ་འཆར་ཞིག་བཏོན་ཡོད་པ་རེད། ཁོང་གིས་གསུངས་དོན། འདི་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་བར་ཏོག་ནད་འགོག་ཁབ་བརྒྱབ་ཟིན་པའི་མི་མང་ཡོངས་ལ་སྒོར་སུམ་བརྒྱ་སྤྲོད་ན། འོན་ཀྱང་དེ་ལྟར་བྱས་པ་ལས་ཨོ་སི་ཀྲི་ལི་ཡའི་གཞུང་ལ་འགྲོ་སོང་ཁྱོན་བསྡོམས་ཁྲག་ཁྲིག་དྲུག་ཙམ་གནས་ཀྱི་ཡོད་པ་རེད། དེ་མཚུངས་ངལ་རྩོལ་ཆབ་སྲིད་ཚོགས་པའི་དཔལ་འབྱོར་ལྷན་ཁང་གི་མགྲིན་ཚབ་པ་སྐུ་ཞབས Jim Chalmers མཆོག་གིས་དངུལ་དེ་དག་མི་མང་ལ་སྤྲོད་ཚེ་རྒྱལ་ཁབ་ཀྱི་དཔལ་འབྱོར་ནུས་སྟོབས་འཕེལ་བར་ཕན་ངེས་རེད་ཅེས་ཁོང་གིས་གསུངས་དོན།